ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་པའི་ཚེས་ཉི་ཤུ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ཚེས་བཅུ་གསུམ། རེས་གཟའ་ཕུར་བུའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱ་ནག་གཞུང་གིས་མགོན་པོ་སྐྱིད་ལགས་སུ་རྡོ་རྗེ་བཀྲ་ཤིས་ལགས་དང་ཐུག་འཕྲད་བྱ་རུ་བཅུག་རྒྱུའི་ཁས་ལེན་བྱས་ཡོད་ཀྱང། ཐུག་འཕྲད་བྱ་རུ་བཅུག་མེད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་ཟླ་བ་འདིའི་ཚེས་བཅུ་བཞིའི་ཉིན་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྭགས་གླེ་རུ་ཆགས་པའི་ཇོ་ཁང་དུ་ཆིབས་བསྒྱུར་མཛད་རྒྱུའི་སྐོར་དང། དེ་བཞིན་ད་ལྟའི་ཆར་ལ་དྭགས་ཀྱི་ཁོར་ཡུག་དང་འབྲེལ་བའི་སྐོར་ལ། ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་སུ། བཅར་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཁེ་ན་ཌའི་ཝན་ཁུ་ཝར་ས་གནས་བོད་རིགས་ཚོགས་པ་དང། བོད་ཡིག་སློབ་གྲྭའི་གནས་སྟངས་སོགས་ཀྱི་སྐོར་ས་གནས་བོད་རིགས་ཚོགས་པའི་ཚོགས་གཙོ་ཚེ་རིང་སྒྲོལ་དཀར་ལགས་སུ་བཅར་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། ཞིང་གཤེགས་དམ་པ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་གི་སློབ་མ་དགེ་བཤེས་ཚེ་རིང་རྡོ་རྗེ་ལགས་དང་ལྷན་དུ། དམ་པ་དེའི་མཛད་རྗེས་ཀྱི་ཐོག་ལ་བགྲོ་གླེང་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། རྒྱ་ནག་གཞུང་གིས་མགོན་པོ་སྐྱིད་ལགས་སུ། རྡོ་རྗེ་བཀྲ་ཤིས་ལགས་དང་ཐུག་འཕྲད་བྱ་རུ་བཅུག་རྒྱུའི་ཁས་ལེན་བྱས་པ་བཞིན་ཐུག་འཕྲད་བྱེད་དུ་བཅུག་མེད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཕྱི་ཟླ་བདུན་པའི་ནང་རྒྱ་ནག་གཞུང་འབྲེལ་མཚན་པས་རྡོ་རྗེ་བཀྲ་ཤིས་ལགས་ཀྱི་ནང་མི་ཚོར་བཙོན་ཁང་དུ་ཁོང་དང་ཐུག་འཕྲད་བྱེད་བཅུག་རྒྱུའི་ཁས་ལེན་བྱས་ཡོད་པ་བཞིན་ཕྱི་ཟླ་བདུན་པའི་ཚེས་ལྔ་ཉིན་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ནས་རྡོ་རྗེ་བཀྲ་ཤིས་ལགས་སུ་ཐུག་འཕྲད་ཆེད་ལྷ་ས་གྲྭ་བཞི་བཙོན་ཁང་དུ་ཕྱིན་པར་ཉིན་དེར་ཁོང་དང་ཐུག་འཕྲད་བྱེད་བཅུག་མེད་པ་མ་ཟད་མགོན་པོ་སྐྱིད་ལགས་སུ་འཇིགས་སྐུལ་དང་བཙན་ཤེད་ཀྱིས་བཀག་འགོག་དང་གཅར་རྡུང་རིགས་བྱས་ཡོད་པ། བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། གོང་བཞིན་འབྲེལ་ཡོད་ཅིག་ནས་གཅེན་མོ་མགོན་པོ་སྐྱིད་ལགས་ནས་དྲ་ལམ་བརྒྱུད་རྡོ་རྗེ་བཀྲ་ཤིས་ལགས་སུ་ཐུག་འཕྲད་བྱེད་མ་བཅུག་པའི་གནས་ཚུལ་གསལ་བཤད་གནང་བཞིན་པའི་བརྙན་ཞིག་མཁོ་སྤྲོད་གནང་བའི་ནང་ལྷ་ས་གྲྭ་བཞི་བཙོན་ཁང་དུ་ཁས་ལེན་བྱས་པ་བཞིན་ཐུག་འཕྲད་བྱེད་མ་བཅུག་པ་མ་ཟད་ཉེན་རྟོག་པ་དང་བདེ་སྲུང་མི་སྣ་ཡོང་ནས་བཙན་ཤེད་ཀྱིས་བཀག་འགོག་བྱས་སོང་བས་ཁོ་མོས་མུ་མཐུད་རྡོ་རྗེ་བཀྲ་ཤིས་ལགས་སུ་ཐུག་འཕྲད་ཆེད་ཞུ་གཏུག་རེ་ཞུ་བྱ་རྒྱུ་ཡིན་པས་ཁྱེད་ཚོས་འཛིན་བཟུང་དང་བཙོན་འཇུག་མ་བྱས་བར་དུ་ང་ལ་ཐུག་འཕྲད་རེ་ཞུ་བྱ་རྒྱུ་དང་རྡོ་རྗེ་བཀྲ་ཤིས་ལགས་སུ་ཐུག་འཕྲད་ཀྱི་ཐོབ་ཐང་ཡོད་སྐོར་སོགས་འགྲེལ་བརྗོད་གནང་གི་འདུག་རྡོ་རྗེ་བཀྲ་ཤིས་ལགས་ཀྱི་ནང་མི་ཚོས་འདས་པའི་ལོ་ངོ་གསུམ་རིང་ཡང་དང་བསྐྱར་དུ་བཙོན་ཁང་དང་ཁྲིམས་ཁང་དུ་སྙན་ཞུ་ཕུལ་ནས་རྡོ་རྗེ་བཀྲ་ཤིས་ལགས་སུ་ཐུག་འཕྲད་བྱ་རྒྱུའི་རེ་སྐུལ་བྱས་ཀྱང་རྒྱ་ནག་གཞུང་འབྲེལ་མི་སྣ་ཚོས་མགོན་པོ་སྐྱིད་གཙོས་ནང་མི་ཚོར་ཐུག་འཕྲད་ཙམ་གྱི་གོ་སྐབས་སྤྲོད་ཀྱི་མེད་འདུག་ལ། ཡང་མགོན་པོ་སྐྱིད་ལགས་ནས་བརྙན་ལམ་བརྒྱུད་མུ་མཐུད་ཁོ་ཚོས་རྡོ་རྗེ་བཀྲ་ཤིས་ལགས་སུ་ནང་མི་ཚོར་ཐུག་འཕྲད་བྱ་རྒྱུ་ཕར་ཟད་འཕྲིན་ཡིག་ཙམ་ཡང་གཏོང་བཅུག་མ་སོང་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་དང་པོའི་ཚེས་བཅོ་ལྔ་ཉིན་རྡོ་རྗེ་བཀྲ་ཤིས་ལགས་ངེད་གཉིས་དབར་བརྙན་ལམ་བརྒྱུད་ཁ་བརྡ་ཞིག་བྱས་པ་ནས་བཟུང་ད་བར་ཡིག་ངག་གཉིས་ནས་འབྲེལ་བ་གང་ཡང་བྱེད་བཅུག་གི་མེད་སྐོར་འགྲེལ་བརྗོད་གནང་གི་འདུག། མཇུག་ཏུ་མགོན་པོ་སྐྱིད་ལགས་ནས་མོ་རང་གཙོས་ནང་མི་ཚོས་ག་དུས་ཁྲིམས་ཁང་དང་བཙོན་ཁང་སྒོ་ཁར་ཞུ་གཏུག་ཆེད་ཕྱིན་སྐབས་རྒྱ་ནག་གཞུང་འབྲེལ་མི་སྣ་ཚོས་ཉེན་རྟོག་པ་དང་བདེ་སྲུང་མི་སྣ་ཟེར་བ་སོགས་སྐད་བཏང་སྟེ་ཁོ་རང་ཚོས་པར་རྒྱག་པ་དང་བརྙན་ལེན་པ་སོགས་བྱེད་བཞིན་ཡོད་ཀྱང་ང་ཚོས་པར་རྒྱག་སྐབས་ཁ་པར་དང་པར་ཆས་སོགས་བཙན་འཕྲོག་གིས་གཅར་རྡུང་དང་བརྙས་བཅོས་བཏང་གི་ཡོད་སྐོར་འགྲེལ་བརྗོད་གནང་འདུག་ལ། ཁོ་མོས་མུ་མཐུད་རེ་བ་ཞུ་རྒྱུ་དེ་རྡོ་རྗེ་བཀྲ་ཤིས་ལགས་སུ་ཐུག་འཕྲད་བྱ་བཅུག་རྒྱུ་དང་ཁོང་གི་དྲང་བདེན་མིན་པའི་ཁྲིམས་ཆད་ལ་བསྐྱར་ཞིབ་གནང་རྒྱུ་བཅས་ཡིན་པ་སོགས་བསྒྲགས་འདུག་རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱིའི་ཞི་རྒོལ་ཆེན་མོའི་སྐབས་བོད་མི་ཞི་རྒོལ་བ་ཚོར་རྒྱབ་སྐྱོར་བྱས་ལུགས་དང། བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲད་ལུགས་བརྗོད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ད་ཆ་ལོ་ངོ་བཅོ་ལྔ་འགྲོ་བཞིན་ཡོད་པ་དང། ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང་གཅེན་མོ་མགོན་པོ་སྐྱིད། དེ་བཞིན་གཅེན་མོའི་བཟའ་ཟླ་ཆོས་སྐྱོང་གསུམ་གྱིས་ཐེངས་མང་ལ་ཡོངས་གྲགས་ངང་ཁོང་གློད་བཀྲོལ་དགོས་པའི་ཞུ་གཏུག་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད་ལ། རྒྱ་ནག་གཞུང་གིས་རྡོ་རྗེ་ཚེ་བརྟན་ཡང་འཛིན་བཟུང་གིས་མི་ལོ་དྲུག་གི་བཙོན་འཇུག་ཁྲིམས་ཐག་བཅད་མྱོང་བ་དང། མགོན་པོ་སྐྱིད་ཀྱང་སྔ་རྗེས་སུ་ཐེངས་ལྔ་ལ་འཛིན་བཟུང་དང་འདྲི་རྩད་གཅར་རྡུང་ཐེངས་མང་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གཞིས་སྒར་རྡ་རམ་ས་ལ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཉི་ཧོང་ནང་ལ་གཟིགས་སྐོར་གནང་མུས་ལ། ཁ་ས་ཁོང་གིས་ཉི་ཧོང་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་དང་མཇལ་ཏེ་བོད་ནང་གི་གནས་སྟངས་སྐོར་ངོ་སྤྲོད་གནང་བཞག་དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་མཆོག་གཟའ་འཁོར་གཅིག་རིང་ཉི་ཧོང་དུ་ཕྱོགས་ཕེབས་གནང་བཞིན་ཡོད་པ་ལྟར་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཤི་མོ་མུ་ར། ཧ་ཀུ་བུན་མཆོག་དང་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་དང་མཇལ་བར་དགའ་ཚོར་ཆེན་པོ་བྱུང་ཞེས་གསུངས་བཞག། ཉི་ཧོང་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཤི་མོ་མུ་ར་ཧ་ཀུ་བུན་མཆོག་གིས་གྲོས་ཚོགས་ནང་བོད་དོན་རྒྱབ་སྐྱོར་བའི་འཐུས་མི་མི་གྲངས་བརྒྱ་ལྷག་ཡོད་པ་དང་གྲོས་ཚོགས་སུ་རྒྱ་ནག་གཞུང་གིས་བོད་དང་ཡུ་གུར་ལྷོ་སོག་པོ་ཧོང་ཀོང་བཅས་སུ་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་རྡོག་རོལ་གཏོང་བཞིན་པར་སྐྱོན་བརྗོད་ཀྱི་གྲོས་ཆོད་ཞིག་ཀྱང་བཞག་ཐུབ་པ་བྱུང་ཡོད་པའི་སྐོར་ངོ་སྤྲོད་གནང་བཞག། དེ་བཞིན་ཁོང་གིས་བོད་དོན་ལ་རྒྱབ་སྐྱོར་མུ་མཐུད་གནང་རྒྱུ་མ་ཟད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཁོང་གི་ཞི་བ་དང་འཚེ་བ་མེད་པའི་བཀའ་སློབ་ལམ་སྟོན་ལ་རྩེ་གཅིག་ཏུ་བརྩི་བཀུར་ཞུ་གི་ཡོད་ཅེས་གསུངས་བཞག། སྐབས་དེར་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་ཉི་ཧོང་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་གཙོས་པའི་ཚོགས་མི་ཡོངས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང། བོད་དོན་ལ་མུ་མཐུད་ནས་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས། བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་གནང་བ་དང། དེ་བཞིན་བོད་ནི་ཨེ་ཤེ་ཡའི་ཆུ་བོ་ཁག་གི་འབྱུང་ཁུངས་ཡིན་པ་དང། གཙང་ཆུ་དེ་དག་གི་གཤམ་འོག་ཏུ་གནས་པའི་མི་དམངས་ཐེར་འབུམ་གཅིག་དང་ཕྱེད་ཀ་ལྷག་གི་འཚོ་རྟེན་དུ་གྱུར་ཡོད་པས་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱ་རྒྱུ་དེ་གལ་གནད་ཆེན་པོ་ཞིག་ཆགས་ཡོད་པའི་སྐོར་གསུངས་བཞག། ཡང་ཕྱི་དྲིལ་བཀའ་བློན་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་བྱ་ར་སོ་ཉུལ་ཚད་མཐོ་པོས་དོ་བདག་གི་ཁ་པར་སྔོག་བཤེར་དང་བཙན་ཤེད་ཀྱིས་བོད་མིའི་རིགས་རྫས་དཔེ་མཚོན་བསྡུ་རུབ་བྱས་ཏེ་དམ་བསྒྲགས་ཆེན་པོ་བྱེད་ཀྱི་ཡོད་པ་མ་ཟད་ཕྱི་ལོ་ཉིས་སྟོང་བརྒྱད་ནས་བཟུང་རྒྱ་ནག་གཞུང་གི་དམ་བསྒྲགས་ལ་བརྟེན་ནས་སྐྱབས་བཅོལ་དུ་ཡོང་མཁན་བོད་མིའི་གྲངས་ཚད་ཧ་ཅང་ཉུང་དུ་ཕྱིན་ཡོད་པའི་སྐོར་གསུངས་བཞག་ཉུང། སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ནས་གྲོས་ཚོགས་འཐུས་མི་རྣམ་པར་ཐུགས་རྗེ་ཆེ་ཞུས་པ་དང་སྦྲགས་གྲོས་ཚོགས་ཀྱི་འཐུས་མི་རྣམས་ནས་བོད་ནང་རྒྱ་ནག་གཞུང་གིས་རིག་གཞུང་རྩ་མེད་དང་བོད་མིར་དྲག་གནོན་བྱེད་བཞིན་པར་བསྒྲགས་གཏམ་ཞིག་སྤེལ་དགོས་པའི་འབོད་སྐུལ་ཡང་ཞུས་བཞག། ཡང་འདི་དང་འབྲེལ་བའི་ཐད་ཉི་ཧོང་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་སུ་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཅར་འདྲི་ཞུས་པ་ཞིག་གསན་རོགས་གནང།
ཨ་ནི་དེའི་ཚེས་བཅུ་གཉིས་ཉིན་དེ་ཨ་ནི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཉི་ཧོང་ནང་ཕྱོགས་ཕེབས་དང་འབྲེལ་ཨ་ནི་ཉི་ཧོང་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཤི་མོ་མུ་ར་ཧ་ཀུ་བུན་ལགས་དང་མཇལ་འཕྲད་གནང་ཡོད་རེད་དེ་ནང་བཞིན་གྱི་གྲོས་ཚོགས་འཐུས་མི་གཞན་ཁག་ཅིག་དང་མཇལ་འཕྲད་གནང་ཡོད་རེད་དེ་རིང་ཨ་ནི་ཉི་ཧོང་ནང་རྟེན་གཞི་བྱས་པའི་སྐུ་ཚབ་དོན་གཅོད་ཁང་གི་དོན་གཅོད་ཨ་ནི་འབུམ་རམས་པ་ཨརྱ་ཚེ་དབང་རྒྱལ་པོ་ལགས་དང་ལྷན་དུ་བཅར་འདྲི་ཐུང་ཐུང་ཞུ་གི་ཡིན་ཁ་སང་ཨ་ནི་སྐུ་ངོ་བཀའ་བློན་མཆོག་གིས་ཉི་ཧོང་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཤི་མོ་མུ་ར་ཧ་ཀུ་བུན་ལགས་མཇལ་བའི་སྐབས་སུ་ཕྱོགས་གཉིས་ཀྱི་ཕན་ཚུན་བཀའ་མོལ་གཙོ་བོ་ག་རེ་བྱུང་ཡོད་ན། ཐེངས་འདིའི་ནང་ལོགས་ལ་གཙོ་བོ་དེ་ཚོགས་གཙོ་ཤི་མོ་མུ་ར་ཧ་ཀུ་བུན་བྱས་ཨ་ནི་དྲུང་ཆེ་ཨི་ཤི་ཀ་ཝ་ཨ་ཀི་མ་ས་ལགས་བྱས་ཨ་ནི་ཁོ་ཚོ་རྒྱུན་ལས་ཀྱི་མི་ཁག་བཞི་ལྔ་ཙམ་མཉམ་པོ་འདུག་ཟེར་བྱས་ང་ཚོ་བཀའ་མོལ་བྱུང་ཡོད་རེད། དེ་གལ་ཆེ་གཅིག་ལ། ཉི་ཧོང་གི་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཐོག་ནས་ཡིན་པ་ནི་ད་ལྟ་བར་དུ་བོད་དོན་གྱི་ཐོག་ལ་མུ་མཐུད་བྱས་པའི་ཐད་རྒྱབ་སྐྱོར་དང་དེ་འབྲེལ་གྱི་གནང་བ་དེ་ལ་ཐུགས་རྗེ་ཆེ་ཞུ་ཡས་གཅིག་དང་གཅིག། བོད་ཀྱི་ཚོགས་གཙོ་ཤི་མོ་མུ་ར་ཧག་པུང་རེད་ད་ནི་དྲུང་ཆེ་ཨ་ཀི་མ་སཱ་ར་རེད་ཁོ་རང་ཚོ་གིས་ཤི་མོ་མུ་ར་ཧག་པུང་ལ་ཁོ་རང་གིས་སྐུ་ངོ་གདུག་བྱས་ཕེབས་པ་དེ་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཡོད་ཉི་ཧོང་ནང་ལོགས་ལ་ཡིན་པ་རེད་ན་ཅིག་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ཅིག་ཤུགས་ཆེན་པོ་ཞེ་དྲགས་ཚང་མ་བོད་དོན་ཡག་པོ་ཞེ་དྲགས་ཡོད་ཚོགས་མི་ཡིན་པ་རེད་ན་བརྒྱ་ལྷག་ཙམ་ཞིག་འདུག་ཆགས་བསྡད་ཀྱི་ཡོད། དེ་ནི་དེའི་སྐུ་ངོ་ཐུགས་སུ་ཕེབས་པ་དེ་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་བྱས། དེ་ནི་ང་ཚོའི་ཐོག་ནས་ཡིན་པ་རེད་ན་ཅིག་སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་འཚེ་མེད་ཞི་བའི་གི་ལམ་ཐོག་ནས་བོད་པའི་འཐབ་རྩོད་འདི་མུ་མཐུད་འགྲོ་ཡ་དེ་ལ་བརྒྱ་ཆ་བརྒྱ་ང་ཚོས་རྒྱབ་སྐྱོར་དང་སྐྱབས་མགོན་རིན་པོ་ཆེ་ལ་དད་པ་ཡིད་ཆེས་ཆེན་པོ་ཞེ་དྲགས་ཡོད། དེ་འདྲའི་གི་ཐོག་ནས་ཅིག་མ་འོངས་པའི་ལས་གཞི་ག་རེ་ཡིན་པ་རེད་ན་ཆབ་སྲིད་གི་ལས་གཞི་རེད་དེ་འདྲའི་ཐོག་ལ་ཡང་ང་ཚོས་རྒྱབ་སྐྱོར་ཞུ་གི་ཡིན། ཟླ་ཉིན་ལོ་ལ་ཡིན་པ་རེད་ན་ཁོ་རང་ཚོས། གཅིག་གིས་བོད་དོན་རྒྱབ་སྐྱོར་ཚོགས་པའི་གཙོ་བོ་གིས་ལས་འགུལ་སྤེལ་བའི་ཐོག་ནས་གྲོས་ཚོགས་གོང་འོག་གཉིས་ཆ་ནང་ལོགས་ལ་རྒྱ་མི་ལ། འགྲོ་བ་མི་རྒྱ་མི་རྒྱ་ནག་གིས་བོད་རེད་ཡུ་གུར་རེད་ཧོང་ཀོང་དེ་ནང་ལོགས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་གི་ཡོད་པའི་ཐོག་ལ་གཅིག་གིས་ཁོ་ཚོས Statements མ་ཐུབ་འདུག་ཟེར་བཏོན་ཡོད་རེད་གཅིག་གིས་འོ་འདི་འདྲའི་གི་བཏོན་ཐུབ་པ་ནུས་པ་དེ་བོད་དོན་རྒྱབ་སྐྱོར་ཚོགས་པས་ཀྱིས་འདི་ལ་ལས་འགུལ་ཤུགས་ཆེན་པོ་ཞིག་སྤེལ་བསྡད་ཀྱི་ཡོད།

བདུན་ཀླད་ཀོར་དགུ་སྟེ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པར་དྲག་གནོན་བྱས་པའི་ཉིན་མོ་ཞེས་པའི་སྲུང་བརྩི་ཞུས་པ་དང་སྦྲགས་རྒྱ་ནག་གཞུང་གིས་འདས་པའི་ཟླ་བ་ཁ་ཤས་ནང་དྲག་གནོན་བྱེད་ཤུགས་ཆེ་རུ་བཏང་བར་རྒྱལ་སྤྱིའི་མི་མང་གིས་དེའི་ཐོག་དོ་སྣང་ཤུགས་ཆེ་གནང་དགོས་པའི་འབོད་སྐུལ་ཞུས་གནང་བཞག་དེ་ཡང་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོའི་ཕྱི་ཟླ་བདུན་པའི་ཚེས་དགུ་ཉིན་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པ་དང་ཁྲིམས་རྩོད་པའི་ལས་རོགས་བཅས་ཁྱོན་མི་གྲངས་སུམ་བརྒྱ་ལྷག་འཛིན་བཟུང་བྱས་ཡོད་པ་དེ་དག་དང། མཉམ་འབྲེལ་རྒྱལ་ཚོགས་ཀྱི་མཁས་དབང་ཚོས་རྒྱ་ནག་གཞུང་གིས་དེ་ལྟར་བྱ་དགོས་དོན་ནི་ཆེད་ལས་པ་ཚོ་དཔའ་ཞུམ་དུ་འཇུག་ཆེད་ཉེས་ཅན་པའི་ནག་ཉེས་གཡོག་པ་ཞིག་ཡིན་པ་གསུངས་ཡོད་ལ། འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པ་དེ་དག་གི་ཁོངས་སུ་བོད་དང་ཨུ་གུར། ཧོང་ཀོང་སོགས་ཀྱི་ནང་བུད་མེད་ཀྱི་ཐོབ་ཐང་དང། ཆོས་ལུགས་དང་གྲངས་ཉུང་མི་རིགས། གསར་འགོད་པ། ཆབ་སྲིད་ཀྱི་ཐོག་ནས་རྒྱ་ནག་གཞུང་དང་ལྟ་བ་མི་མཐུན་པ་ཚོ་སྲུང་སྐྱོབ་བྱེད་མཁན་མེད་དུ་མི་རུང་བ་ཤ་སྟག་ཚུད་ཡོད་པ་གསལ་སྟོན་བྱས་བཞག། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པས་ཁྲིམས་ཀྱི་དབང་སྒྱུར་དང། རང་གི་སྡོད་ཁང་ནས་བཙན་དབང་གི་ཐོག་ནས་གནས་སྤོས་བྱ་རུ་བཅུག་པ་དང་འཕྲོད་བསྟེན་གྱི་དཀྲོག་རྐྱེན། ཁྲིམས་མེད་ཀྱི་འཛིན་བཟུང་བྱས་པ་སོགས་ཀྱང་སྐྱོབ་ཐབས་བྱེད་ཀྱི་ཡོད་པ་དང། འདས་པའི་ཟླ་བ་གསུམ་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པར་དྲག་གནོན་བྱེད་ཤུགས་ཆེ་རུ་བཏང་ཡོད་པར་རྒྱལ་སྤྱིའི་ཁྱོན་ཡོངས་ཀྱིས་དེའི་ཐོག་ལ་དོ་སྣང་གནང་དགོས་པའི་ཛ་དྲག་གི་འབོད་སྐུལ་ཞུ་གི་ཡོད་ཅེས་གསུངས་འདུག་ལ། རྒྱལ་སྤྱིའི་མི་མང་གིས་རྒྱ་ནག་གཞུང་ལ་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པར་དྲག་གནོན་བྱེད་རྒྱུ་དེ་མཚམས་འཇོག་བྱ་དགོས་པ་དང། ད་བར་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པ་གང་བྱུང་འཛིན་བཟུང་བྱས་པ་རྣམས་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་འཕྲལ་དུ་གློད་གྲོལ་གཏོང་དགོས་པ། དེ་བཞིན་རྒྱ་ནག་གིས་རྒྱལ་ནང་བདེ་སྲུང་དང་ཁྲིམས་ཀྱི་སྒྲིག་གཞི། ནག་ཅན་པའི་ཁྲིམས་དང་བརྒྱུད་རིམ་གྱི་ཁྲིམས་སོགས་ལ་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ཐོག་ནས་བསྐྱར་བཅོས་བྱ་དགོས་པ་དང། དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལས་ཁང་དང་ལྷན་དུ། དོན་དང་ལྡན་པའི་ཐོག་ནས་མཉམ་ལས་བྱ་དགོས་པ། རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པའི་སྐོར་ནན་པོར་གསུངས་གནང་བཞག་ཨ་མི་རི་ཀའི་པེན་སྨྱུ་གུ་ཚོགས་པ་དང་མཉམ་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་རྒྱལ་སྤྱིའི་བོད་དོན་དྲ་བ་སོགས་བོད་དང་རྒྱ་ནག་སོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་སྲུང་སྐྱོབ་པ་དང་རང་དབང་རྩོད་ལེན་པ་དྲུག་ཅུ་རེ་བཞི་ཡིས་སྙན་ཞུ་དེ་ལ་ས་རྟགས་བཀོད་ཡོད་པ་རེད། ཡང་ཟླ་བ་འདིའི་ཚེས་བཅུ་བཞིའི་ཉིན་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྭགས་གླེ་རུ་ཆགས་པའི་ཇོ་ཁང་དུ་ཆིབས་བསྒྱུར་མཛད་རྒྱུའི་སྐོར་དང། དེ་བཞིན་ད་ལྟའི་ཆར་ལ་དྭགས་ཀྱི་ཁོར་ཡུག་དང་འབྲེལ་བའི་སྐོར་ལ། ས་གནས་གསར་འགོད་པ་ཕྲིན་ལས་ཆོས་སྒྲོན་ལགས་སུ། ཡེ་ཤེས་ཟླ་བ་ལགས་ཀྱིས་བཅར་འདྲི་ཞུས་པ་ཞིག་གསན་རོགས་གནང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ང་ཡེ་ཤེས་ཟླ་བ་ཡིན་ཨ་འདི་ཚེས་བཅུ་གཅིག་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་ལ་ཞབས་སོར་འཁོད་ཡོད་པ་དང་ཨ་ནི་ཕྱི་ཚེས་བཅུ་བཞི་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་སུ་ཆགས་པའི་ཇོ་ཁང་དུ་ཨ་ནི་ཆིབས་བསྒྱུར་མཛད་རྒྱུ་ཡིན་འདུག་ཨ་ནི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་དང་ལྷན་དུ་ཨ་ནི་ལ་དྭགས་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཞུ་མཁན།

ཞུགས་གནང་གི་འདུག་ལ། ཇོ་ཁང། དང་ཨ་ནི་ཞི་བའི་ཚལ་ཕོ་བྲང་བར་ལ་ཡང་ཅིག་བར་ཐག་རིང་ལོས་ག་ཚོད་ཡོད་ན། བར་ཐག་མང་ན་ཆུ་ཚོད་ཕྱེད་ཀ་གི་ལམ་ཀ་ཡིན་འགྲོ་ལ་སྐར་མ་ཀི་ལོ་མི་ཏྲ་གསུམ་བཞི་བཅུ་ག་ཚོད་རེད། ལགས་སོ། ཨ་ནི་ད་སྤྱིར་བཏང་ནས་ཚེས་བཅུ་གཅིག་ཉིན་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་དུ་ཞབས་སོར་བདེ་བར་འཁོད་ཡོད་རེད་ད་རིམ་པས་ཨ་ནི་ཚེས་ཉི་ཤུ་རྩ་གཅིག་རྩ་གཉིས་ལ་ཡང་གསུང་ཆོས་བསྩལ་རྒྱུ་ཡོད་གི་ད་སྐལ་བཟང་གོ་སྐབས་བྱེད་དུ་ཡོད་པ་ཆགས་བསྡད་ཀྱི་ཡོད་རེད་ད་ལྟའི་ཆར་ལ་ལ་དྭགས་ནང་ལོགས་ལ་ད་ཅིག་མཁན་ཕྱོགས་མཐའ་ཁག་ནས་ཕེབས་མཁན

ཨེ་ནས་ད་ནཱ་ལེ་བ་དུ་ཡིན་ན་ནཱ་ལེ་བ་དུ་ཡིན་ནས་རེད་ཁེ་སང་གནམ་ཐང་ནས་ཞི་བའི་ཚལ་ཕོ་བྲང་བར་དུ་ཕེབས་རེད་ད་ཡང་སང་ཉིན་ཞི་བའི་ཚལ་ཕོ་བྲང་ནས་གླེ་གི་ས་ཕྱོགས་ལ་ཕེབས་ཡོང་དུས་ཡང་མི་ཚང་མ་གི་ལམ་ཀ་གྲ་སྒྲིག་བྱས་རེད་སང་དགུང་གྲ་སྒྲིག་བྱས་རེད་ཨེ་ནས་ཁོ་རང་གི་ལམ་ཀ་ལ་རླུང་རྟ་དར་ལྕོག་བཙུགས་ཡ་རེད་འདི་ཚང་མ་ལ་ཞེ་པོ་ཅིག་གྲ་སྒྲིག་ངོ་མ་ཡོད་སྐྱོར་ལས་ད་ཡང་ད་རིང་དགོན་ནས་ཁོ་རང་ཚོས་ད་གསལ་བསྒྲགས་བྱེད་གི་འདུག་ལ་ད་སང་ཉིན་ཡང་སྐུ་མདུན་ཨེ་འདྲས་ཕེབས་ཀྱི་ཡོད་དུས་ཡང་མི་ཚང་མ་ཕེབས་བསུ་ཞུ་ཡ་ལ་གྲ་སྒྲིག་གནང་དང་ཨེ་འདྲས་ཞེ་པོ་ཅིག་གྲ་སྒྲིག་འདུག་ལ།
ལགས་སོ། ད་ཁ་སང། ད་མང་ཆེ་བ་ཅིག་གིས་གཟིགས་ཡོད་རེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཞབས་བ་ཀུ་ལ་རིན་པོ་ཆེ་གནམ་ཐང་ནས་ཞི་བའི་ཚལ་ཕོ་བྲང་བར་དུ་ད་ཅིག་ཆིབས་བསྒྱུར་སྐབས་སུ་ད་ལམ་ལ་ཅིག་དད་ལྡན། ད་ཅིག་དད་ལྡན་པ་ད་ཅིག་སྟོང་ཕྲག་མང་པོ་ཅིག་ཏུ། ལག་ལ་ད་བདུག་སྤོས་རེད་དེ་བཞིན་གྱི་མཇལ་དར་བསྣམས་ནས། ད་ཅིག་ཕེབས་བསུ་ཞུས་ཡོད་རེད། འདི་སྐབས་སུ་ཁྱེད་རང་དངོས་སུ་ས་གནས་རང་ལ་ཡོད་དུས་ཁྱེད་རང་གིས་དཔེར་ན་འདི་སྐབས་སུ་མཐོང་ཚུལ་རོ་ག་འདྲ་བྱུང་ཡོད་ན། ད་ང་ཚོས་ངའི་བཅའ་བཞག་པ་ཡིན་ན་ངོ་མ་ལོག་སྐུ་མདུན་ས་གནས་ལ་ཕེབས་དུས་ང་ཚོ་ད་ལོ་གསུམ་བཞི་རེ་བྱས་ལ་ཕེབས་དུས་ཨ་ནི་ཕེབས་བསུ་ཞེ་པོ་ཅིག་ཟབ་རྒྱས་པོ་ཞུས་རེད་ཨ་འདི་དུས་མི་ཚང་མ་གི་བསམ་བློ་འཁྱེར་སྟངས་ལ་ད་ཞེ་པོ་ཅིག་ལོ་མང་པོ་བྱས་ལ་ཕེབས་དགོས་དུས་ཨ་ནི་ཨེ་འདྲས་མི་མང་པོ་ད་ཕེབས་བསུ་ལ་བཅར་ཡིན་པ་འདྲ་འདུག་ཟེར་ནས་ཨེ་འདྲས་བསམ་བློ་ཞིག་འཁོར་གྱི་ཡོད་ནའང་ཡང་ད་ལན་སྐུ་མདུན་སྒོ་ནས་ཕེབས་དུས་ས་གནས་ལ

ཚང་མ་ཆོག་ལ་ཨེ་ནི་གཤམ་དང་ནུབ་ར་གཉིས་ཀ་ལ་ཨེ་ནི་ད་ལྟ་ལ་དྭགས་ནང་ཚོགས་ཡན་ལག་གཉིས་ཀ་གིས་ཞུས་ནས་ཨེ་ནི་སྐུ་མདུན་གྱིས་དབུ་མ་ལོ་ཕེབས་ཀྱི་ཡིན་ཟེར་ནས་ཐུགས་བཞེད་གནང་བ་ཐུགས་བཞེད་གནང་ཡིན་པ་འདྲ་འདུག་ཨེ་ནི་ཡིན་ནའི་ཡང་འདི་ག་དུས་ཕེབས་ཡིན་མིན་གཏན་འཁེལ་མི་འདུག་སྟེ་ཡིན་ནའི་ཡང་ལུང་པ་སོ་སོ་ལ་ད་ལྟ་གྲ་སྒྲིག་གནང་བཞིན་པ་ཡིན་པ་འདྲ་འདུག་ལགས། ལགས་སོ་ཁྲེ་ཆུ་རིན་ལགས་ཨ་ནི་ཡིས་དུས་ཚོད་བཏང་གནང་བ་དེ་ཐུགས་རྗེ་ཆེ།
ཡ་ལགས་སོ། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གཞུང་གིས་རྒྱ་ནག་དང་འཇར་མན་གྱི་འཐབ་ཇུས་ཀྱི་ཡིག་ཆ་སོགས་རྒྱལ་ཁབ་མང་པོ་དང་མཉམ་དུ་བཞག་པའི་རྩ་འཛིན་ཡིག་ཆ་ཁག་ལ་རྒྱ་ནག་རང་ཉིད་ཀྱི་ཁེ་ཕན་གཞིར་བཟུང་ཡིག་ཆའི་འབྲུ་དོན་ལ་བརྗེ་བསྒྱུར་བཏང་གི་ཡོད་པའི་བརྗོད་འདུག། ཇར་མན་གྱིས་རྒྱ་ནག་ཐོག་བཏོན་པའི་འཐབ་ཇུས་ཀྱི་ཡིག་ཆ་དེ་བཞིན་རྒྱ་ནག་ལ་འགྱུར་བ་འགྲོ་བཞིན་པའི་གནས་བབ་ལ་གཞི་ལ་བཞག་པའི་ཐོག་ནས་ལན་འདེབས་ཀྱི་ཚུལ་དུ་གདེང་ཚོད་ལྡན་པའི་ངང་ནས་ལན་འདེབས་བྱས་པ་ཞིག་ཡིན་ཞེས་ཇར་མན་གྱི་སྲིད་འཛིན Chancellor Olaf Scholz མཆོག་གིས་རེས་གཟའ་ཕུར་བུའི་ཉིན་གསུངས་བཞག། དེ་བཞིན་ཁོང་གིས Twitter དྲ་རྒྱའི་ཐོག་ང་ཚོའི་དམིགས་ཡུལ་ནི་རྒྱ་ནག་ཁེར་རྐྱང་བཞག་རྒྱུ་དེ་མིན་ཡང། མ་འོངས་པར་རྒྱ་ནག་ལ་ཧ་ཅང་བློ་གཏད་དང་རེ་བཅོལ་ཆེན་པོ་བྱེད་མི་དགོས་པའི་ཆེད་དམིགས་པ་ཞིག་ཡིན་ཞེས་གསུངས་བཞག། འཇར་མན་གཞུང་གིས་རྒྱུན་རིང་ནས་རྒྱ་ནག་ཐོག་འཛིན་པའི་འཐབ་ཇུས་ཀྱི་ཡིག་ཆ་གསར་པ་ཞིག་འདོན་རྒྱུ་ཡིན་ཞེས་གསུངས་པ་བཞིན་ཁ་ས་འདོན་སྤེལ་གནང་ཡོད་འདུག་ཡང་འཇར་མན་གྱི་ཕྱི་འབྲེལ་བློན་ཆེན་མཆོག་གིས་ང་ཚོར་སྣ་འཛོམས་ཤིག་དགོས་ཀྱི་ཡོད་ཀྱང་དེ་ནི་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་གཏོང་རྒྱུ་ཁོ་ནའི་ཆེད་བྱ་འདོད་མེད་ཅེས་གསུངས་བཞག། ཡང་རྒྱ་ནག་གིས་ཨར་ཀྲིག་ཞེས་འཛམ་གླིང་བྱང་སྣེ་དང། Antarctica། ཞེས་འཛམ་གླིང་གི་ལྷོ་སྣེ་མཐའ་གླིང་དུའང་དམག་དོན་གཙོས་པའི་ཤུགས་རྐྱེན་སྤེལ་ཐབས་བྱེད་ཀྱི་ཡོད་པ་དང་འཇར་མན་གྱི་ལངས་ཕྱོགས་ནི་ས་ཁུལ་དེ་ཚོ་རྩོད་རྙོག་མེད་པའི་ཞི་བདེའི་ས་ཁུལ་ཞིག་ཏུ་བཞག་འདོད་ཡོད་པ་རེད།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བཀའ་འདྲིའི་ལེ་ཚན་ནང། ཁེ་ན་ཌའི་ཝེན་ཁུ་ཝར་ས་གནས་བོད་རིགས་ཚོགས་པ་དང། བོད་ཡིག་སློབ་གྲྭའི་གནས་སྟངས་སོགས་ཀྱི་སྐོར། ས་གནས་བོད་རིགས་ཚོགས་པའི་ཚོགས་གཙོ་ཚེ་རིང་སྒྲོལ་དཀར་ལགས་སུ་འཆི་མེད་ལགས་ནས་གནས་འདྲི་ཞུས་པ་ཞིག་སྙན་སྒྲོན་ཞུས་གནང་གི་རེད།
ཚེ་རིང་སྒྲོལ་དཀར་ལགས་སྐུ་ཁམས་བཟང། བཀྲིས་བདེ་ལེགས། ཚེ་སྒྲོལ་ལགས་རྩ་བའི་ཆ་ནས་ད་ཆ་ཝེན་ཁུ་ཝར་ནང་ལོགས་ལ་ཅིག་གི་བོད་རིགས་སྤྱི་མཐུན་ཚོགས་པ་རེད། འདི་འདྲས་ཀྱི་བོད་རིགས་སྤྱི་མཐུན་ཚོགས་པ་ད་ལྟ་བོད་ཡིག་སློབ་གྲྭ་འདི་འདྲས་བོད་རིགས་སྤྱི་མཐུན་ཚོགས་པའི་འོག་ལ་ཡོད་རེད་གསུང་གི་འདུག་དེ་ཚོའི་ཐོག་ནས་ཅིག་གི་གནས་སྟངས་འདི་ཚོ་ག་འདྲས་རེད་བྱས་ན། རྩ་བའི་ནམ་རྒྱུན་ནས

ལས་འགན་དང་གང་དག་ལས་གང་འདྲ་ཅིག་གནང་བ་ཡིན་ན་ལས་ཁོ་ང་རང་ཚོ་ཚོགས་པ་རང་ནང་ལོགས་ལ་བོད་རིགས་ཕར་ཚུར་གྱི་མཐུན་སྒྲིལ་དང་བོད་རིགས་ཕར་ཚུར་འཛོམས་གནང་ཡག་དང་ཨེ་འདྲས་མ་ཞུས་ཕྱི་ལོགས་ལ་ཡ་ཞུ་འབོད་འདྲ་ཅིག་བཏོན་བྱས་ད་དམིགས་བསལ་གྱི་ཁོ་ག་རེ་ཟེར་དུས་ཆེན་ཁག་དང་ཨེ་འདྲས་ལ་ཡ་གཞས་སྣ་འཁྲབ་སྟོན་གནང་ཡག་ཨེ་འདྲས་གནང་བ་མ་ཞུས་ཆབ་སྲིད་ཀྱི་བྱ་ཁུ་དག་འདི་བྱེད་ཅེས་ཕར་ཚུར་འབྲེལ་བ་བྱས་བྱས་ད་ལྟ་དེ་གྲོང་ཁྱེར་ནང་ལོགས་ཀྱི་ད་ལྟ་གཞུང་གི་སྲིད་གཞུང་གི་ད་ལྟ་ད་ལས་ཁུངས་ཁག་ལ་ཡང་འབྲེལ་བ་གནང་ཡང་ད་འདྲས་ད་ལྟ་བུ་དུ་འདྲས་ཞུ་བྱུང་མེད་པས་སོར་ཆུད་དུ་རུ་བ་ང་རེད་ད་ཚོད་དཔག་བརྒྱབ་དུས་ཙམ་པ་ད་ད་ལྟ་ང་ད་ལྟ་དེ་ཚོགས་གཙོ་གསར་བུ་ལ་ཡང་ཕྱི་ཟླ་བཞི་པའི་ནང་འཁོད་རུ་བ་ད་ལྟ་ཟླ་བ་ཞེ་དྲག་ཕྱིན་ཡོད་མ་རེད་ཡིན་ནའི་ད་ད་ལྟ་འདས་པའི་གི་ད་ལོ་རྒྱུས་ལ་ཡ་ལྟ་དུས་ཙམ་པ་མང་ཆེ་ང་རང་ཚོའི་ལས་ཀ་དེ་ག་རེ་ཟེར་ན་གཅིག་ནས་བོད་རིགས་ཕར་ཚུར་འབྲེལ་བ་མ་ལ་ཡང་འབྲེལ་བ། ཕར་ཚུར་མཐུན་སྒྲིལ་ཡོང་ཡ་འདི་འདྲ་ཡིན་དུས་ཙམ་པ་ཨིན་དེ་བ་ལ་ཡ་ང་རང་ཚོ་བོད་པ་ནང་ལོགས་གི་ད་མཛད་སྒོ་དང་ཅིག་དཔེར་ཆ་བཞག་ན་འཁྲུངས་སྐར་སྲུང་བརྩི་གནང་ཡ་དང་ནོ་བེལ་ཞི་བདེ་གཟེངས་རྟགས་དེ་གི་ད་ཡ་མང་གཙོ་དུས་ཆེན་དང་འདི་འདྲ་སྒང་ལ་ཡ་ཁོ་དམ་འཛིན་གནང་བ་མ་ཤི་ཕྱི་ལོགས་ལ་ཡ་ཞུ་འབོད་བྱ་ཐུབ་ཡ་དང་འདི་འདྲ་ནུས་པ་ཞེ་དྲག་ཅིག་བྱུང་ཡོད་མ་རེད་དེ་ལས་ཡ་ཁོ་རང་ཚོ་ཐུགས་ཁག་ཡོད་མ་རེད་ག་རེ་ཟེར་ན་ཚང་མ་ལོ་མི་དང་བླངས་རྐྱང་ཡིན་དུས་ཙམ་པ་ལ་ཡ་ཁོ་དུས་ཚོད་བཏོན་གནང་ཡ་དང་འདི་འདྲ་སྒང་ལ་ཡ་དཔེ་དཀའ་ལས་ཁག་པོ་འདུག་ག་ལགས་རེད་ལགས་རེད། ང་རང་ཚོ། Vancouver ཁུལ་ལ་ད་ང་རང་ཚོ་ད་ལྟ་ཚོགས་པའི་ངོས་ནས་ཚོགས་མི་མང་ལོས་ཡོད་ན། ད་ལྟའི་ལོ་ཆ་ལ་ཡ་ད་ཚོགས་མི་བྱེད་མཁན་ཅིག་ཡོད་རེད་བ་ལ་དེ་ལོ་ནས་ལོ་འགྱུར་བ་འགྲོ་བ་རེད་ད་ལོ་ཆ་བཞག་པ་ཡིན་ན་ཚོགས་མི་ད་ཚོགས་མི་ནང་ལོགས་ལ་ཡ་ད་སྣ་གཉིས་གཅིག་ནས་ག་རེ་ཟེར་ན་སྤྱི་དོན་ཚོགས་པ་དེ་ད་ངོ་བོ་ར་དེ་ཁོ་བོད་བལ་གྱི་ད་བན་དེ་དོན་གཅོད་ཁང་ནས་ང་རང་ཚོ་ལ་ཡ་འབྲེལ་བ་གནང་བ་ཡིན་ན་ག་རེ་ནས་ཚང་མ་ལོ་ད་བོད་རིགས་ཚང་མ་ལོ་ལ་ཡ་དེ་ད་ཐོ་བཀྲམ་ན་ཡང་དེ་སྤྱི་དོན་ཚོགས་པའི་འགན་ཅིག་འཁྲི་བ་རེད་བ་ལ་དེ་ཡིན་དུས་ཙམ་པ་ལ་ཡ་ད། སྤྱི་དོན་ཚོགས་པ་ཕྱི་ཕྱི་ལོགས་ལ་ང་རང་ཚོ་སྐད་གཏོང་བྱེད་དུས་ཙམ་པ་བོད་རིགས་ཚང་མའི་གི་ད་ཁུ་གན་གི་ཉེ་ར་ཆི་ཆག་དེ་བ་དེ་ང་རང་ཚོའི་མངའ་སྡེའི་ནང་ལོགས་ལ་ཡ་ཨ་ནི་དེ་འདྲ་ཡིན་དུས་ཙམ་པ་ལ་ཡ་ད་དེའི་ཁོངས་གཏོགས་རྩིས་གནང་བ་ཡིན་ན་བོད་རིགས་ད་ད་ད Canada གི Stats Canada གི་ད་ལོའི་ལོ་གི་ཐོ་ནང་བལྟས་པ་ཡིན་ན་བོད་རིགས་བཞི་བརྒྱ་བརྒྱད་ཅུ་མན་ཅིག་ཡོད་རེད་ལ BC ནང་ལོགས་ལ་ཡ་ཨ་ནི་ཡིན་ད་ལེ། ལགས། ཡིན་ནའི་ད་ང་ཚོའི་ཚོགས་པའི་ནང་ལོགས་ལ་ཡང་དངོས་སུ་ལ་ཡང་ཚོགས་མི་ཞུགས་བྱས་ད་ལྟ་ཚོགས་དངུལ་ཕུལ་མཁན་ཅིག་ཡོད་རེད་བ་ད་ལོ་རེ་རེ་ལ་ཡང་སྒོར་མོ་སུམ་ཅུ་སུམ་ཅུ་ཕུལ་དགོས་རེད་དེ་ཕུལ་མཁན་དེ་མི་ཡིས་ད་ལོའི་ལོ་ལ་ཡ་བརྩིས་པ་ཡིན་ན་བརྒྱ་དང་བརྒྱད་ཅུ་གྱ་བཞི་ཡོད་རེད།
ལགས་སོ། ལགས། ལགས་རྩ་བའི Canada གི་ས་ཁུལ་གཞན་དག་ད་ཅིག། Toronto། འདྲ་བ་ལ་བོད་པ་མང་པོ་ཡོད་ཙང་ད་ཅིག་དང་རྩ་བའི་བོད་པོ།

ང་ལ་འོན་ཏེ་ཡིན་དུས་བཙུན་པ་ལ་ཡང་ད་ལྟའི་ལ་ཡང་དངོས་གནས་དྲང་གནས་ཀྱི་བོད་རིགས་གཅིག་མང་པོ་ར་བྱུས་ཡོད་པས་ཡིན་ན་ཁོ་ཆ་ཚིག་གི་གང་དག་པས་ན་ང་ན་ཚོ་ནུས་ཤུགས་བཏོན་པས་ནས་རེད་ཡང་ཡང་ཁོ་ག་རེ་གང་ལ་ཡང་གཅིག་ལས་འགུལ་སྤེལ་པས་ནས་ཚགས་ཚུད་པོ་ཡོང་གོ་ར་བ་ལ་ད་ད་ལྟ་ང་ན་ཚོ་བན་ཁུ་བོ་ནང་ལོག་ད་ལྟ་ང་ན་ཚོ་ཕྱི་ལོག་ནས་བན་ཁུ་བོ་བན་ཁུ་བོ་གསུངས་པས་མ་ཤེས་ཅི་ལྟར་བན་ཁུ་བོ་ནང་ལོག་ལ་ཡང་གྲོང་རྒལ་གྲོང་རྒལ་དང་མ་སུ་ནས་གསུམ་ཆགས་ཏེ་ཡོད་ར་བ་རིཆ་མན་ཅེ་སར་རི་ཅེ་ཡང་བན་ཁུ་བོ་ཕུ་རོག་པོ་ཟིག་ར་བ་ལ་ད་ད་ད་འདི་གྲོང་རྒལ་རང་དེ། དེ་གསུམ་ཆ་ཡི་དེའི་དུས་ཙམ་པ་ལ་ཡ་འདི་གས་ལ་ཡ། བོད་རིགས་རུག་རུག་བཟོས་ཏེ་བོད་རིགས་ཁག་ཅིག Surrey ལ་ཡ་མར་བཞུགས་ཡོད་རེད་ཁག་ཅིག Burnaby དང New Westminster བཞུགས་ཡོད་ཁག་ཅིག Vancouver རང་ལ་ཡ་མང་པོ་བཞུགས་ཡོད་མ་རེད། དེ་འདྲ་ཡིན་དུས་ཙམ་པ་ལ་ཡ་འཛོམས་གནང་ཡ་དེ་ལ་ཁོ་ཅིག་ག་ཡ་ཏོག་ཙི་དཀའ་ལས་ཁག་པོ་ཡོད་རེད་ཁོ་རང་ཚོ་ཡར་མར་འགྲིམ་འགྲུལ་ཕེབས་ཡ་ད་དུང་ཚོ་ལ་ཡ་ཏོག་ཙི་དཀའ་ལས་འཕྲད་འདུག་ཨང་ད་ཡིན་ནའི་ལས་ང་ཚོ་བོད་རིགས་ཉུང་ཉུང་ཅིག་ཡོད་རེད་ད། ཁོ་ད་ལྟ་ད་ལྟའི་ཆ་ལ་ཡ་ད་ང་རང་ཚོའི་གས་ད་ཁོ་ག་ཚོད་རེད་སོ་སོའི་གས་སྤོ་བོ་བྱེད་དགོས་ཡ་ཟེར་ནའི་རེད་ག་རེ་ཡིན་ནའི་རེད་དེའི་ལས་འགུལ་ཆེ་ཤོས་དེ་ད་ཁོ་ད་ལྟ་དེ་ང་རང་ཚོ་གཟའ་མཇུག་སློབ་གྲྭ་དེ་ཆགས་བསྡད་རེད་ད་དེ་ལ་ཡང་མཚན་སྒྲོགས་རིན་པོ་ཆེ་མེད་པ་ཡིན་ན་ང་རང་ཚོ་དགོན་པ་ཞིག་ནང་ལོགས་ལ་ཡ་གལ་སྲིད་ང་ཚོ་བོད་རིགས་ཉུང་ཉུང་ཅིག་གིས་ཁོ་ཁང་པ་ཞིག་གཡར་དགོས་བྱུང་ན Vancouver ལ་ཡ་ས་གོང་ཆེན་པོ་ཞིག་ཆགས་བསྡད་རེད་དེ་འདྲ་ཡིན་དུས་ཙམ་པ་ལ་ཡ་སྤྱི་མཐུན་ཚོགས་པ་ལ་ཡ་དེའི་ནུས་པ་དེ་ཡོད་མ་རེད།

གཟའ་མཇུག་སློབ་གྲྭ་དེ་ཁོ་བུས་ད་ཡར་རྒྱས་གཏོང་ཡ་ད་དེའི་སྒང་ལ་ད་ཁོ་དངོས་སུ་ཅིག་ཡར་རྒྱས་ཅིག་ང་ཚོས་མཐོང་མཐོང་མཐོང་བ་འགྲོ་གི་ཡོད་རེད་པ་ད་ད་དེའི་རྐྱེན་པས་ཡག་པོ་ཅིག་ག་རེ་ཆགས་ཀྱི་ཟེར་ན་བོད་རིགས་སྤུ་གུ་ཚོ་ལ་ཕར་ཚུར་གྲོགས་པོ་ཆགས་ཨ་ནི་ཕར་ཚུར་ངོ་ཤེས་དུས་ཙམ་པ་ལ་ཡ་ཨ་ནི་དེའི་སྒང་ལ་ཡ་དེ་ཁོར་ཡུག་དེ་དགོན་པ་ལ་ཡ་ཡིན་དུས་ཙམ་པ་ལ་ཡ་ཨ་ནི་རང་བཞིན་གྱིས་ཁོ་ནང་ཆོས་དང་མཉམ་དུ་ལ་འབྲེལ་བ་བཟང་པོ་ཆགས

ཨ་འདི་ནས་ཡང་དེ་ལ་ཡང་ཡང་ཁུ་ཆོས་ཚོགས་ཁག་གཞན་པ་དཔེར་ན་ཁྲ་འགུ་རིན་པོ་ཆེའི་དགོན་པ་ཡོད་རེད་ཡང་རྙིང་མའི་ཆོས་ཚོགས་ལས་ཡོད་རེད་ཡང་ཁོ་རང་ཚོ་ལ་མུ་མཐུད་བྱས་ང་ཚོ་སྤྱི་མཐུན་ཚོགས་པའི་ངོས་ནས་འབྲེལ་བ་བྱས་ཨ་ནི་ཡང་ཕར་ཚུར་ཅིག་དེ་བ་ལ་ཡང་རོགས་པ་འགོག་ཐུབ་ན་ཨ་ནི་ཅིག་ཕྱག་རོགས་གནང་ད་ཟེར་བྱས་འདི་རེ་སྐུལ་ཞུ་བ་ཨ་ནི་འགྲོ་ཡ་ལུགས་སྲོལ་ཡོད་རེད་ཡོང་ཐུབ་རེད། Vancouver ས་གནས་ཚོགས་གཙོ་ཚེ་རིང་སྒྲོལ་དཀར་ལགས་དེ་རིང་ང་ཚོ་ལེ་ཚན་ནང་ལོགས་ལ་ས་གནས་ཀྱི་གནས་ཚུལ་རེད་ས་གནས་བོད་ཡིག་སློབ་གྲྭ་དང་དེ་གའི་ངོ་སྤྲོད་གནང་བ་ཐུགས་རྗེ་ཆེ་ཞུ་གི་ཡིན། དེ་ན
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང། ཞིང་གཤེགས་དམ་པ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་གི་སློབ་མ། དགེ་བཤེས་ཚེ་རིང་རྡོ་རྗེ་ལགས་དང་ལྷན་དུ་དམ་པ་དེའི་མཛད་རྗེས་ཀྱི་ཐོག་ལ། འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བགྲོ་གླེང་ཞུས་པ་ཞིག་གསན་རོགས་གནང། བོད་ཀྱི་རིག་གཞུང་དང་ཁོར་ཡུག་སྲུང་སྐྱོབ་སོགས་ཀྱི་ཐད་ལ་དམིགས་བསལ་མཛད་རྗེས་འཇོག་མྱོང་མཁན་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོ་ཡི་ཕྱི་ཟླ་བདུན་པའི་ཚེས་བཅུ་གཉིས་ཉིན་རྒྱ་ནག་གི་བཙོན་ཁང་དུ་དགོངས་པ་རྫོགས་པར་བརྟེན་ལོ་ལྟར་ཉིན་དེར་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་བོད་མི་སོགས་ཀྱིས་དམ་པ་དེ་ཉིད་ལ་ཆེ་བསྟོད་སླད་མྱ་ངན་དགོངས་རྫོགས་ཀྱི་རྗེས་དྲན་ཞུ་གི་ཡོད་པ་རེད། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང་ཞིང་གཤེགས་དམ་པ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་གི་སློབ་མ་དགེ་བཤེས་ཚེ་རིང་རྡོ་རྗེ་ལགས་དང་ལྷན་དུ་དམ་པ་དེ་ཉིད་ཀྱི་མཛད་རྗེས་ཐོག་ལ་གླེང་མོལ་ཞུ་རྒྱུ་ཡིན། ཆབ་སྲིད་བཙོན་ཟུར་དགེ་བཤེས་ཚེ་རིང་རྡོ་རྗེ་ལགས་ནི་ལི་ཐང་རྫོང་དང་ས་འབྲེལ་ཆགས་པའི་ཉག་ཆུ་རྫོང་དཔོན་སྐོར་སྡེ་བ་ནས་ཡིན་ཞིང་ཁོང་བཙན་བྱོལ་དུ་འབྱོར་ནས་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ་སློབ་གཉེར་གནང་ཡོད་པ་དང་ད་ལྟའི་ཆར་རྡ་རམ་ས་ལར་གནས་སྡོད་བྱེད་མུས་ཡིན་པ་རེད། དགེ་བཤེས་ལགས་ཁོང་གིས་ལོ་ངོ་བཅུ་གཉིས་ལྷག་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་གི་སྐུ་མདུན་ནས་སློབ་གཉེར་བྱས་ཏེ་ཁོང་གཉིས་བར་དམ་ཚིག་གཙང་བའི་བླ་སློབ་ཀྱི་འབྲེལ་བ་ཞིག་བྱུང་འདུག་ལ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དྲུག་ལོར་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་ཉེས་མིང་འོག་ཁོང་འཛིན་བཟུང་བྱས་ཏེ་ཟླ་བ་བདུན་ཙམ་རིང་དྲི་གཅོད་གཅར་རྡུང་སྣ་ཚོགས་བྱས་ཏེ་མཐར་གློད་བཀྲོལ་བཏང་ཡོད་པ་རེད། རྒན་ལགས་དེ་རིང་ང་ཚོའི་རྡ་རམ་ས་ལའི་བརྙན་འཇུག་ཁང་ནང་ཡར་ཕེབས་བྱས་དམིགས་བསལ་གྱིས་ང་ཚོའི་ལེ་ཚན་འདི་ན་ཕེབས་པ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་རྒན་ལགས། ལགས་སོ།
རྒན་ལགས་ངས་གོང་ལ། ངོ་སྤྲོད་ཞུས་པ་བྱས་སོང། སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་ཉིས་སྟོང་བཅོ་ལྔ་ལོའི་སྤྱི་ཟླ་བདུན་པའི་ཚེས་བཅུ་གཉིས་ད་ཁ་སང་སེའུ་ར་རྒན་ལགས། དེ་དུས་ད་རྒྱ་ནག་གཞུང་གི་བཙོན་ཁང་ནས་འདས་གྲོངས་སུ་གྱུར་བའི་གནས་ཚུལ་དེ་འདྲས་ཐོན་ཡོད་རེད། སྐབས་དེ་དུས་རྒན་ལགས་ས་ཆ་ག་པར་ཡིན་ན་ནི་སྐབས་དེ་དུས་དེ། སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེའི་ད་དགོངས་པ་རྫོགས་པའི་གནས་ཚུལ་དེ་ཐོན་པ་དང་ཚོར་བ་ག་འདྲས་རེད། ང་དེ་དུས་ལྷོ་ཕྱོགས་ན་ཡོད།

རྒན་ལགས་ང་ཚོའི་གོ་ཐོས་ལ་ད་ལྟ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་སྐུ་དགོངས་པ་མ་རྫོགས་གོང་ལ་ཡང་ཁོ་རང་གི། ཁ་ཆེམས་ཞིག་བཞག་ཡོད་ཟེར་ཁ་ཆེམས་དེ་གཙོ་བོ་ག་རེ་གསུངས་རེད་ལྟས་ན།
དགོངས་པ་མ་རྫོགས་གོང་ལ་ཡང་ད་ཅིག་ཁ་ཆེམས་གི་བཟོ་འདྲ་བོ་དེ་ལྟར་མང་པོ་གསུངས་ཚར་རེད་ད་དངོས་གནས་དེང་སང་བལྟས་ཡ་ན་ད་ལུང་བསྟན་གི་བཟོ་མང་པོ་དེ་འདྲ་འདུག་ད་ཡིན་ན་ཡང་ཨ་ནི། འཛིན་བཟུང་མ་བྱས་གོང་གི་སྔོན་ལ་ཡང་ཡིག་ཆ་གཅིག་བཞག་ཡོད་རེད། ད་དེ་ག་ས་ག་ཡོངས་གྲགས་བྱས་ནས་ད་ཨ་ནི་ཁོང།

ས་ཆ་ནས་ཕན་ཐོགས་ཆེན་པོ་དེ་འདྲས་བྱུང་ཡོད་རེད་ད་དཔེར་ན་འདི་རྒྱལ་བ་རིན་པོ་ཆེས་ངོས་འཛིན་བྱས་རེད་དེ་འདྲས་ཡིན་དུས་ད་ཡིན་གཅིག་མིན་གཅིག་ཁོང་བཞུགས་ཐུབ་ཡིན་ན་དགོན་པ་བརྒྱབ་ནས་སློབ་སྦྱོང་བྱས་ནས་ད་ཞེ་པོ་གཅིག་ཡག་པོ་གཅིག་བྱུང་ས་རེད་གལ་སྲིད་གི་མ་བྱུང་བ་ཡིན་ན་ད་ཁོང་བརྒྱུད་ནས་མཉམ་དུ་ད་རྒྱ་གར་ཡར་འགྲོ་དགོས་ས་རེད་བསམ་ཡོད་རེད་ད་ཐོག་མར་འགོ་བཙུགས་ཡག་འདྲ་བོ་དེ་འདྲས་བྱས་ནས་བླ་མ་ལ་ནས་གཅིག་མཇལ་ཡག་དང་མཇལ་ཡག་གི་ག་རེ་ཟེར་དགོས་རེད་ད་འགོ་བཙུགས་ཡག་འདྲ་བོ་གཅིག་ཨ་རོ་ཨོ་དེ་འདྲས་འདྲ་བོ་བྱས་ནས་ད།

རྗེས་ལ་རྒྱབ་སྐྱོར་ལྟེ་བ་ནས་རིན་པོ་ཆེ་ད་འཛིན་བཟུང་བྱས་དགོས་ཡ་དེ། རིན་པོ་ཆེ་མཆོག་ནས་ནི་བོད་ཀྱི་ཆོས་དང་རིག་གཞུང་ལ་ཡང་དམིགས་བསལ་གྱི་མི་སྣའི་རྒྱུ་མཚན་དུ་ལས་དམིགས་བསལ་གྱི་དོ་སྣང་དང། དེ་རྒྱུན་འཛིན་བྱས་དགོས་པའི་ད་བཀའ་སློབ་ལམ་སྟོན་དེ་འདྲ་ཞིག་མང་པོ་ཅིག་མཛད་འཕྲིན་མང་པོ་བསྐྱངས་འདུག་ཟེར་བ་དེས་རྣ་བར་མ་འགྲོ་བྱས་ནས་ཉེས་མིང་དེ་འདྲ་ཞིག་བཏགས་རྗེས་འཛིན་བཟུང་བྱས་པ་ཅིག་ལས་ངོས་འཛིན་བྱེད་མཁན་ནི་གང་ནས་མིན། འོ་ད་དེ། ཁོང་ཚོས་གི་དེ་འདྲིག་གི་ཉེས་མིང་འཛུགས་ཡ་དེ་ད་བརྒྱ་ཆ་བརྒྱ་པོ་དེ་འདྲིག་རེད། ད་ཨ་ནི།

སྐབས་དེ་དུས་ཡ་བཅར་འདྲི་ཞུས་པ་ཡིན། རྒན་ལགས་ཀྱིས་དེ་དུས་ང་ཚོ་ལ་ག་རེ་གསུངས་ཟེར་ན། སྐབས་དེ་དུས་ནས་སྤྲུལ་སྐུ་བསྟན་འཛིན་བོད་ནང་ལ་ཡ་ད་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་གི་ཁྱིམ་ཚང་དང་བོད་མི་སོགས་ལ་ཡ་རྒྱ་ནག་གཞུང་གིས་རྒྱུན་ཆད་མེད་པར་སུན་གཙེར་བྱེད་ཀྱི་ཡོད་པ་དང་ལྷག་པར་དུ། ཐ་ན་རྒྱ་ནག་གཞུང་གིས་ཡ་གྱལ་དང་འབྲེལ་བའི་རོགས་རམ་དེ་འདྲའི་རོགས་རམ་དང་རྒྱབ་སྐྱོར་དེ་འདྲའི་བྱེད་ཀྱི་མེད་པ། སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་དང་འབྲེལ་བའི་རྒྱུ་དེ་འདྲ་ཞིག་རྒན་ལགས་གསུངས་སོང་ད་ལྟའི་ཆ་ལ་མུ་མཐུད་ནས་གནས་སྟངས་དེ་འདྲ་ལྷག་ཡོད་ན། མུ་མཐུད་ནས། བོད་ནང་འབྲེལ་བ་ཡོད་ན་ད་ལྟའི་ཆ་ལས། ལགས་སོ་མུ་མཐུད་ནས་ད་ག་རང་རེད་ཟེར་བ། དེ་ངན་པ་ཞེ་པོ་གཅིག་བྱས་ཏེ་དེ་གའི

ང་ཚོས་དངོས་གནས་ཅིག་བླ་མ་རིན་པོ་ཆེ་གི་དཔེ་བཀའ་དང་དགོངས་པ་དེ་ད་ལྟ་ཡང་མུ་མཐུད་ནས་ཁྱེད་རང་ཚོའི་དཔེ་ལྷག་བསམ་རི་འདྲ་བྱས་ནས་ཨ་ནི་བརྟན་པོ་གནས་ཡོད་རེད། ད་དུང་ཡིན་ན་ཡང་མུ་མཐུད་ནས་དཔེ་ལྷག་བསམ་རི་འདྲ་བྱས་ནས་ཨ་ནི་གནས་ཐུབ་པ་ཡིན་ན་ང་ཚོ་བདེན་པའི་མཐའ་ཟེར་བ་དེ་ག་ལེ་ག་ལེ་གསལ་ཡོང་གི་རེད་ཁོང་ཚོས་མ་ཉེས་ཁ་གཡོག་བྱས་ནས་ང་ཚོ་ལ་འདི་འདྲའི་དཀའ་ངལ་ཅིག་འཕྲད་ཡོད་རེད་དེ་ཁྱེད་ཚོ་ཚང་མ་ཤེས་གི་རེད་སྐུ་གཞོགས་ལ་ག་འདྲ་ཅིག་བྱས་སོང་ཨ་ནི་དེའི་ཕྱོགས་གཏོགས་པའི་མི་ཚང་མ་ལ་ག་འདྲའི་དཀའ་ངལ་སྤྲད་སོང་དེ་འདྲ་ཡིན་དུས་ད་ཁྱེད་ཚོ་ཡིན་ན་པས་ད་ལྟ་ཅིག་བྱས་ཤོད་ཡ་ད་བཤད་ཐུབ་ཡ་ནི་གནས་སྟངས་ཡོད་མ་རེད་ཡིན་ན་ལྷག་བསམ་བརྟན་པོ་དེ་ནི་བརྟན་པོ་བྱས་ནས་བརྒྱ་ཆ་ཕལ་ཆེར་བདུན་ཅུ་བརྒྱད་ཅུ་དེ་ཧ་ཅང་གི་པས་བརྟན་པོ་བྱས་ནས་བཞུགས་ཀྱི་ཡོད་རེད་ད་དེ་དངོས་གནས་པས་དགའ་དགོས་ཡ་ཅིག་རེད་ཨ་འདི་འདྲ་ཡིན་ཏེ་སེམས་ཤུགས་མ་ཆག་ཡ་དེ་ནི་གནང་རོགས་གནང་ཟེར་ཡ་ད་དེ་ཅིག་ཡིན། ལགས་སོ། ཨ་ནི་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རྒྱ་ནག་གཞུང་གི་བཙོན་ཁང་ནང་ལ་ཡོད་པའི་སྐབས་ལ་ཡ་ད་བཙན་བྱོལ་ནང་ལ་ཡ།

ཨ་ནི་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེའི་སྙིང་སྟོབས་གཟེངས་རྟགས་ཞེས་པ་ཞིག་འབུལ་སྲོལ་འདུག་ད་གཟེངས་རྟགས་དེ་གཙོ་བོ། ག་རེ་ཟེར་དགོས་རེད། བོད་མི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་བོད་ཀྱི་ཆབ་སྲིད་བཙོན་པ་དང་དེ་འདྲའི་གང་དེ་འདྲའི་ལ་ཡང་སྤྲོད་སྲོལ་འདུག་དགེ་ལགས། ཨནི་ཁ་སང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དབུ་བཞུགས་ཐོག་ལ་ཡང་ཨནི་དགེ་ལགས་མཉམ་དུ་ཕེབས་ཤག་སྐབས་དེ་དུས་ད་གཟེངས་རྟགས་དེ་ཨནི་ད་ལྟ་རྒྱ་ནག་གི་བཙོན་ཁང་ལ་ལས་མྱངས་མྱངས་བཞིན་པའི་ཨནི་རྡོ་རྗེ་བཀྲ་ཤིས་ལགས་དང་ཨནི་ཁོང་གི་གཅེན་མོ། མགོན་པོ་སྐྱིད་རྣམ་གཉིས་ལ་ཡང་ཕུལ་གནང་སོང་གཟེངས་རྟགས་དེ་དགེ་ལགས་གཟེངས་རྟགས་དེ།

ཨ་ནི་དེ་འདྲི་གི་པའི་བྱས་རྗེས་ཅན་གི་མི་སྣ་ལ་ཡ་ཨ་ནི་དེ་འདྲི་ཕུལ་ཡ་དེ་པའི་དམིགས་བསལ་གི་བོད་ནང་ལོགས་ན་ཡིན་ན་ཡ་པའི་སེམས་ཤུགས་འཕར་ཡ་ཕན་གི་རེད་ལ་ང་ཚོ་ཚང་མ་རྡོག་རྩ་གཅིག་སྒྲིལ་ཡོང་ལ་ཕན་གི་རེད་ཧ་ཅང་ཡག་པོ་རེད་དེ་འདྲི་ཤོད་རྒྱུ་བྱུང་ཁ་སང་གི་པའི་ཅིག་གནང་སྟངས་དང་ཚང་མ་པའི་ངོ་སྤྲོད་བྱེད་ཡ་ད་ལྟ་དུ་བྱེད་འོང་དུས་པའི་ཧ་ཅང་གི་ཡག་པོ་རེད་དེའི་ཐོག་ལ་ཡ་པའི་ཅིག་མ་འོང་པ་ན་མུ་མཐུད་ནས་དེ་འདྲི་ནང་བཞིན་གི་པའི་ཅིག་གར་སི་ཁོང་འདྲ་ཨ་ནི་ཅིག་པའི་མི་སྣ་དེ་གི་དེ་ཡ་པའི་ཞིབ་འཇུག་ཡག་པོ་བྱེད་ཡ་ཨ་ནི་གཞུང་གི

བོད་ཡོངས་རྫོགས་ཀྱི་པའི་བོད་རང་གི་པའི་བླ་མ་ཅིག་ཡིན་ཟེར་ཡ་གཅིག་ས་ཁུལ་ཆུང་ཆུང་འདྲ་བོ་དེ་གཅིག་དེ་འདྲའི་ཅིག་གི་མ་ཡིན་པ་པའི་དེ་འདྲའི་གི་པའི་བླ་མ་ཅིག་ཡིན་བསམ་བསྡད་ཡོད་རེད་ཇི་སྲིད་དེ་འདྲའི་ཡིན་དུས་ཨ་ནི་ད་རེས་གི་པའི་ཅིག་འདི་འདྲའི་གི་མིང་ཐོག་ནས་ཕུལ་ཡོང་དུས་ན་ཨ་ནི་མི་ཚང་མ་གི་པའི་ཨ་ནི་སྐུ་གཞོགས་དེ་པའི་བོད་སྤྱི་པའི་བླ་མ་ཅིག་ཡིན་པ་དེ་གི་པའི་བོད་མི་ཡོངས་རྫོགས་པ་ཆིག་སྒྲིལ་གི་དེ་འདྲའི་གི་ནུས་པ་ཅིག་ཚང་ཐུབ་ཡ་ཨ་ནི་དེའི་གི་མཚན་ཐོག་ནས་ཕུལ་ཡ་དེ་ལས་པའི་མི་འདྲ་བ་ཅིག་ཡིན་པ་དེ་མི་ཚང་མ་གི་སེམས་གི་ནང་ལ་ཡོད་རེད་བསམ་གི་འདུག། ལགས་སོ། དགེ་ལགས་དེ་དུས་རྒྱ་གར་ཡ་བྲོས་བྱོལ་དུ་ཕེབས་པའི་སྐབས་ལ

ད་རྐྱང་གི་ཆུ་ཡ་རྐྱང་བཅུག། ད་དེ་འདྲ་བྱས་ནས་ནི་སྐེད་པ་འདི་འདྲ་ཡ་པའི་དྲང་མོ་བྱས་ནས་རྐང་པ་གི་པུས་མོ་གཉིས་ཀ་ས་བཙུགས་བཅུག། ད་དེ་འདྲ་བྱས་ནས་དེ་གཟུགས་པོ་ཤུགས་ཆ་ཆོད་དུ་འདི་ཤིང་གྲུ་གསུམ་མ་དེ་གི་ཤིང་གི་སོ་རེད་ད་སོ་པའི་རྣོན་པོ་རྣོན་པོ་ཡོད་རེད། དེ་ཐོག་ལ་བཞག་ཚར་བ་དེ་གི་ཡུན་འགྲོ་བཞག་གར་བ། ད་ཧ་ལས་ཟས་ད་ན་པོ་ཡོད་རེད་ད་དེ་ནི་འདི་འདྲ་བྱས་ནས་ཆུ་ཚོད་གཅིག་གཉིས་རེ་ག་འདི་འདྲ་པའི་བསྡད་དགོས་ཏེ་དེ་ནི

སྐར་མ་ཉི་ཤུ་རྩ་ལྔ་ནང་ལ་ཡ་འདུས་ཐུབ་ཀྱི་རྩ་བ་ནས་མ་རེད་དེ། ཁོང་གིས་ད་བར་བོད་ཀྱི་ཆོས་དང་རིག་གཞུང་ཁོར་ཡུག་སྲུང་སྐྱོབ་ཐད་ལ་ཡང་དམིགས་བསལ་གྱི་མཛད་རྗེས་འཇོག་མཁན་བོད་ཀྱི་མི་སྣ་གྲགས་ཅན་ཆགས་བསྡད་ཡོད་རེད། དེ་འདྲ་སོང་ཙང་ད་ལྟ་དགེ་ལགས་ལ་ཡ་ངས་ང་ཚོའི་ལེ་ཚན་དེ་ནང་ལ་ཡ་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་དང་ལྷན་རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་གཟིགས་གནང་བར་ཐུགས་རྗེ་ཆེ་རྗེས་མའི་ལེ་ཚན་ནང་ཡང་བསྐྱར་མཇལ་དུ་སོང་ལ། དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཉི་འོང་ནང་ལ་གཟིགས་སྐོར་གནང་མུས་ལ། ཁ་ས་ཁོང་གིས་ཉི་འོང་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་དང་མཇལ་ཏེ་བོད་ནང་གི་གནས་སྟངས་སྐོར་ངོ་སྤྲོད་གནང་ཞག་བདུན་ཀླད་ཀོར་དགུ་དེ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་རྩོད་པར་དྲག་གནོན་བྱས་པའི་ཉིན་མོ་ཞེས་པའི་སྲུང་བརྩི་ཞུས་པ་དང་སྦྲགས་རྒྱ་ནག་གཞུང་གིས་འདས་པའི་ཟླ་བ་ཁ་ཤས་ནང་དྲག་གནོན་བྱེད་ཤུགས་ཆེ་རུ་བཏང་བར་རྒྱལ་སྤྱིའི་མི་མང་གིས་དེའི་ཐོག་དོ་སྣང་ཤུགས་ཆེ་གནང་དགོས་པའི་འབོད་སྐུལ་ཞུས་གནང་བཞག་ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གཞུང་གིས་རྒྱ་ནག་དང་འཇར་མན་གྱི་འཐབ་ཇུས་ཀྱི་ཡིག་ཆ་སོགས་རྒྱལ་ཁབ་མང་པོ་དང་མཉམ་དུ་བཞག་པའི་རྩ་འཛིན་ཡིག་ཆ་ཁག་ལ་རྒྱ་ནག་རང་ཉིད་ཀྱི་ཁེ་ཕན་གཞིར་བཟུང་ཡིག་ཆའི་འབྲུ་དོན་ལ་བརྗེ་བསྒྱུར་བཏང་གི་ཡོད་པའི་བརྗོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན།